དེ་ནས་ཁོང་གི་ལག་ཏུ་ལྷུང་བཟེད་ཐོགས་ཏེ་བཅོམ་ལྡན་འདས་ཕྱིར་སེར་སྐྱའི་གཞིར་བྱོན་པར་མཇལ་དུ་ཕྱིན། འཆར་ཀ་ནི་དགེ་སློང་གི་སྤྱོད་ལམ་གྱིས་ཞི་ཞིང་དུལ་ལ་དལ་ལྷོད་ངང་ཉིན་མོར་རྐང་འགྲོས་ཀྱིས་ག་ལེར་བྱོན་ཞིང་མཚན་མོར་ཉལ་གསོས། ལམ་ཁར་ཁེལ་བའི་གྲོང་གསེབ་ཆུང་ངུ་དག་ཏུ་ཡུད་ཙམ་བསྡད་དེ་བསོད་སྙོམས་བླངས་ཤིང། ས་གནས་གང་ཞིག་ཏུ་སླེབས་ནའང་ཁོང་གིས་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་ཏེ་མི་རིང་བར་ཕྱིར་རང་ཡུལ་དུ་འབྱོན་གྱི་ཡོད་པའི་གནས་ཚུལ་ཁྱབ་བསྒྲགས་བྱས། ཁོ་རང་གྲོང་ཁྱེར་སེར་སྐྱའི་གཞི་ནས་ལམ་ཐོན་བྱས་ཏེ་ཉིན་དགུ་འདས་རྗེས་བཅོམ་ལྡན་འདས་འཁོར་དགེ་སློང་སུམ་བརྒྱ་དང་བཅས་ཚུར་སེར་སྐྱའི་གཞིར་བྱོན་འོང་བར་མཇལ། མོའུ་འགལ་གྱི་བུ་དང། ཀུན་ཤེས་ཀཽཎྜི་ནྱ། འོད་སྲུང་མཆེད་གསུམ་བཅས་འོད་མའི་ཚལ་དུ་དགེ་སློང་གཞན་དག་དང་ལྷན་དུ་བཞུགས་ཡོད། འཆར་ཀས། དགོངས་འཆར་བཏོན་པ་ཇི་བཞིན་སངས་རྒྱས་བཅོམ་ལྡན་འདས་འཁོར་དགེ་སློང་དང་བཅས་སེར་སྐྱའི་གྲོང་ཁྱེར་ནས་སྤྱི་ལེ་གསུམ་ཙམ་གྱི་སར་ཡོད་པའི། ཤིང་ནྱ་གྲོ་དྷའི་ཚལ་དུ་མཚན་གཅིག་གནས་ཕབ་སྟེ་ཕྱི་ཉིན་ཞོགས་པར་གྲོང་ཁྱེར་ནང་བསོད་སྙོམས་ལ་བྱོན། ངུར་སྨྲིག་གི་ན་བཟའ་མནབས་ཤིང། ཞི་དུལ་བག་ཕེབས་ངང་ཁུ་སིམ་མེར་ཕྱག་ཏུ་ལྷུང་བཟེད་ཐོགས་ཏེ་བྱོན་བཞིན་པའི་དགེ་སློང་སུམ་བརྒྱ་བོའི་སྤྱོད་ལམ་གྱི་རྣམ་པ་དེས་ཡུལ་མི་ཚོར་འཚོ་བ། ཡུལ་མི་ཚོར་དང་བ་འདྲེན་པའི་བག་ཆགས་ཟབ་མོ་བཞག། དུས་ཡུན་ཐུང་ངུ་ལས་མ་འགོར་བར་བཅོམ་ལྡན་འདས་འཁོར་བཅས་གྲོང་ཁྱེར་དུ་བྱོན་ཟིན་པའི་གནས་ཚུལ་ཕོ་བྲང་དུ་འབྱོར། རྒྱལ་པོ་ཟས་གཙང་མས།

ཁོང་རང་ཉིད་ཀྱི་སྲས་ཡིན་པ་ཞལ་ཚོར་བས་ཧང་སང། སངས་རྒྱས་བཅོམ་ལྡན་འདས་ཀྱིས་རང་ཉིད་འོད་སྐོར་ཞིག་གིས་བསྐོར། བསྐོར་བ་ལྟ་བུའི་སྐུའི་གཟི་བྱིན་སྤྲོས་ཤིང་ཕྱག་ཏུ་ལྷུང་བཟེད་ཐོགས་ཏེ། སྡོད་ཁང་ཐེབས་ཆག་ཛར་ཛོར་ཞིག་གི་མདུན་ན་ཡར་བཞེངས། བཞེངས་ཏེ་བསོད་སྙོམས་ལ་བསྒུགས་ནས་བཞུགས། དེ་ལྟར་ཁོང་གིས་ཟབ་ཅིང་བརླིང་བའི་ཏིང་ངེ་འཛིན་གྱི་སྣང་ངོར་ཉིན་འདིར་བསོད་སྙོམས་ལ་ཕེབས་པའི་མཛད་པ་དེ་ནི་ཁོང་གི་སྐུ་ཚེའི་ཁྲོད་ཀྱི་ཆེས་གལ་གནད་ཆེ་བའི་མཛད་རིམ་ཞིག་ཏུ་ངོས་འཛིན་གནང། ཡབ་རྒྱལ་པོས་སྡོད་ཁང་སྐྱོ་པོ་དེའི་ནང་ནས། གོས་རྩབ། གོས་རྩབ་རེ་གྱོན་པའི་བུད་མེད་ཅིག་ཕྱི་ལ་ཡོང་སྟེ་སངས་རྒྱས་བཅོམ་ལྡན་འདས་ཀྱི་ལྷུང་བཟེད་དུ་ཞོག་ཁོག་ཆུང་ཞིག་ཕུལ་བ་མཐོང། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་བུད་མེད་དེར་དབུ་གུག་གུག་གིས་གུས་ཞབས་གནང་སྟེ་བསོད་སྙོམས་བླངས་རྗེས་སྡོད་ཁང་གཞན་ཞིག་གི་ཕྱོགས་སུ་བྱོན། ཡབ་རྒྱལ་པོའི་ཤིང་རྟ་འཁོར་ལོ། གང་དུ། བཅོམ་ལྡན་འདས་ཡར་བཞེངས་བཞུགས་ས་དེ་ནས་རྒྱང་ཐག་རིང་ཙམ་ན་ཡོད་སྟབས། ཡབ་རྒྱལ་པོས་ཤིང་རྟའི་ཁ་ལོ་བར་ཤིང་རྟའི་ཁ་བཀག་བཅུག་སྟེ། ཤིང་རྟ་ལས་བབས་ནས་བཅོམ་ལྡན་འདས་ཀྱི་ཕྱོགས་སུ་ཞབས་ཐང་ལ་བྱོན། དེ་ཙམ་ན་བཅོམ་ལྡན་འདས་ཀྱིས་ཡབ་རྒྱལ་པོ་ཁོང་གི་ཕྱོགས་སུ་བྱོན་འོང་བ་གཟིགས་པས། ཁོང་རྣམ་གཉིས་ཕན་ཚུན་སོ་སོའི་ཕྱོགས་སུ་བྱོན་པར་ཡབ་རྒྱལ་པོ་ཐུགས་བྲེལ་གྱིས་མགྱོགས་པོར་བྱོན་ནའང་བཅོམ་ལྡན་འདས་ནི་ཞི་ཞིང་དུལ་ལ་དལ་ལུས་ཀྱིས་བྱོན་ནོ། དེ་ནས་ཡབ་རྒྱལ་པོས་དོན་གྲུབ་ཅེས་གསུངས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཡབ་ཆེན་ལགས་ཞེས་གསུངས། དུས་མཚུངས་སུ་བཅོམ་ལྡན་འདས་ཀྱི་ཕྱག་ཟུང་གིས་ཡབ་རྒྱལ་པོའི་ཕྱག་ལ་འཇུ་བར་སྟབས་བདེ། སྟབས་བདེ་འོང་སླད། ན་ག་ས་མ་ལས་མྱུར་སྟབས་ངང་བཅོམ་ལྡན་འདས་ཀྱི་ལྷུང་བཟེད་ཚུར་བླངས་དེ་ཙམ་ན་ཞལ་རས་ལ་བགྲེས་གཉེར་གྱིས་ཁེངས་པའི་ཡབ་རྒྱལ་པོའི་མཁུར་མགོ་ནས་སྤྱན་ཆབ་ཁྲོམ་ཁྲོམ་དུ་བཞུར་འོང་བར་བཅོམ་ལྡན་འདས་ཀྱིས་བྱམས་བརྩེའི་སྤྱན་ཟུང་གིས་ཡབ་རྒྱལ་པོར་ཕུར་ཚུགས་སུ་གཟིགས། ཡབ་རྒྱལ་པོས་གཞོན་ནུ་དོན་གྲུབ་ནི་ད་ཆ་པྲོག་ཞུ་མནབ་པའི་རྒྱལ་སྲས་ཤིག་མ་ཡིན་པར། བཀུར་འོས་ཀྱི་སློབ་དཔོན་བླ་ན་མེད་པ་ཞིག་ཏུ་གྱུར་པར་མཁྱེན། དེ་དུས་ཡབ་རྒྱལ་པོས་གཞོན་ནུ་དོན་གྲུབ་ལ། འཐམ་འཁྱུད་ཅིག་བྱེད་པར་འདོད་ནའང་འོས་འཚམས་མིན་པར་དགོངས་ཏེ། དེའི་ཚབ་ཏུ་ཇི་ལྟར་རྒྱལ་པོ་ཞིག་གིས། གོ་འཕང་མཐོ་བའི་ཆོས་ཀྱི་སློབ་དཔོན་ཞིག་ལ་འཚམས་འདྲིའི་སྣེ་ལེན་ཞུ་ལུགས་ལྟར་ཁོང་གིས་གཞོན་ནུ་དོན་གྲུབ་ལ་ཕྱག་ཟུང་ཐལ་མོ་སྦྱར་ཏེ་མགོ་བོ་དུད་ནས་གུས་ཞབས་ཞུས། དེ་ནས་བཅོམ་ལྡན་འདས་ཀྱིས་རང་ཉིད་ཀྱི་འཁྲིས་སུ་བཞུགས་པའི་བཙུན་པ་ཤཱ་རིའི་བུར་ཞལ་ཕྱོགས་ཏེ་སྨྲས་པ། དགེ་འདུན་པ་ཚང་མས་བསོད་སྙོམས་བླངས། བླངས་གྲུབ། འདུག་པས་ན་བླངས་གྲུབ་འདུག་པས་ན། ཁྱོད་ཀྱིས་འཁོར་བཅས་ཕྱིར། ནྱ་གྲོ་དྷའི་ཚལ་དུ་ཁྲིད་ཅིག། ན་ག་ས། ན་ག་ས་མ་ལས་ང་ལ་རོགས་བྱས་ཏེ་ངེད་གཉིས་ཕོ་བྲང་དུ་ཕྱིན་ནས་གུང་ཚིགས་དེ་རུ་བཞེས་ཀྱི་ཡིན། དགོང་མོ་ངེད་གཉིས་ནྱ་གྲོ་དྷའི་ཚལ་དུ་ཕྱིར་ལོག་ཡོང། ཞེས་གསུངས་པར་ཤཱ་རིའི་བུས་མགོ་བོ་དུད་དེ་གུས་ཞབས་ཞུས་རྗེས། དགེ་འདུན་པ་རྣམས་ཕྱིར་ནྱ་གྲོ་དྷའི་ཚལ་དུ་ཕེབས། ཡབ་རྒྱལ་པོས་སངས་རྒྱས་བཅོམ་ལྡན་འདས་ལ་གང་ཞིག་ཞུ་འདོད་ཡོད་ཅིང། ཞུ་ཐུབ་ལ་མི་ཐུབ་པའི་རྣམ་འགྱུར་དང་བཅས་སྨྲས་པ། དོན་གྲུབ། ངའི་བསམ་པར་ཁྱེད་འདིར་ཕེབས་མ་ཐག་ང་ཚོ་ནང་མི་ཚོར་གཟིགས་སླད་ཕོ་བྲང་དུ་ཐད་ཀར་ཕེབས་ཀྱི་རེད་བསམ་པ་མ་གཏོགས་གྲོང་ཁྱེར་དུ་བསོད་སྙོམས་ལ་ཕེབས་ཀྱི་རེད་སྙམ་པ་ཞིག་ཡིད་ལའང་མ་འཁོར། ཁྱེད་ཉིད་ཅིའི་ཕྱིར་ཕོ་བྲང་དུ་ཕེབས་ནས་གུང་ཚིགས་མི་བཞེས་པ་ཡིན་ཞེས་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཡབ་རྒྱལ་པོར་གཟིགས་ཏེ་ཞལ་འཛུམ་པ་དང་བཅས་ཡབ་ཆེན་ལགས། ད་ལྟའི་སྐབས་ང་ནི་ཁེར་རྐྱང་མ་ཡིན་པར། དགེ་འདུན་པའི་ཚོགས་ཆེན་པོ་ཞིག་དང་ལྷན་དུ་ལྗོངས་རྒྱུ་བ་ལགས་ན། ངའང་རབ་ཏུ་བྱུང་བ་ཞིག་སྟེ་དགེ་སློང་གཞན་རྣམས་དང་འདྲ་བར་བསོད་སྙོམས་ཀྱི་འཚོ་བ་བསྟེན་དགོས་པའི་རྐྱེན་གྱིས་ཡིན། ཞེས་གསུངས་པར་ཡབ་རྒྱལ་པོ་ན་རེ། དེ་ལྟར་ཡིན་པའི་དབང་དུ་བཏང་ཡང་ཁྱེད་ཀྱིས་ངེས་པར་དུ་འདིའི་གཡས་གཡོན་གྱི་ཁྱིམ་ཚང་སྐྱོ་པོ་དག་ནས་བསོད་སྙོམས་སློང་དགོས་དོན་གང་ཡིན། ང་ཚོ་ཤཱཀྱའི་རྒྱལ་རྒྱུད་ཀྱི་བྱུང་རབས་ལོ་རྒྱུས་ཁྲོད་འདི་ལྟར་གནང་མཁན་ད་བར་གཅིག་ཀྱང་བྱུང་མྱོང་མེད་ཅེས་ཞུས་པ་ན། སླར་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་སྨྲས་པ། གཅིག་བྱས་ན་ཤཱཀྱའི་རྒྱལ་རབས་ལོ་རྒྱུས་ཁྲོད་འདི་འདྲའི་གནས་ཚུལ་ཞིག་བྱུང་མེད། བྱུང་མེད་ལས་ཆེ། བྱུང་མེད་ལས། བྱུང་མེད་ལས་ཆེ་ནའང་དགེ་འདུན་པ་ཚོས་དེ་ལྟར་གནང་དགོས། ཡབ་ཆེན་ལགས། བསོད་སྙོམས་སློང་བ་དེའང་ཆོས་ཀྱི་ཉམས་ལེན་ཞིག་སྟེ་དགེ་འདུན་པའི་འདོད་ཆུང་ཆོག་ཤེས་དང་སྙོམས་ཆུང། ཆོས་མཐུན་གྱི་བཟང་སྤྱོད་གོང་འཕེལ་དུ་གཏོང་བར་ཕན་ནུས་ལྡན་པར་མ་ཟད་སྐྱེ་བོ་མཐའ་དག་འདྲ་མཉམ་ཡིན་པར་ལྟ་བ་ལའང་ཕན་ཐོགས་ཆེན་པོ་ཡོད། ངས་ཁྱིམ་ཚང་སྐྱོ་པོ་ཞིག་གི་ས་ནས་ཞོག་ཁོག་ཆུང་ངུ་ཞིག་བླངས་པ་དེ། དེ་དང་རྒྱལ་པོ་ཞིག་གི་མདུན་ནས་ཟས་སྣ་བདུན། ཟས་སྣ་ཕུན་སུམ་ཚོགས་པ་ཞིག་བླངས་པ་གཉིས་ལ་མི་འདྲ་བའི་ཁྱད་པར་གང་ཡང་མེད། དགེ་འདུན་པ་རྣམས་ཀྱིས། དབུལ་ཕྱུག་ལ་ཉེ་རིང་གི་ཁྱད་པར་མི་བྱེད་པར་བསམ་ཚུལ་འདི་དག་ལས་བརྒལ་ཐུབ་ལ། ངས་ལམ་ཉམས་ལེན་གྱི་ཁྲོད་དུ་སྐྱེ་བོ་ཚང་མ་འདྲ་མཉམ་དང་གཅིག་མཚུངས་སུ་བརྩི་འཇོག་བྱེད་ཀྱི་ཡོད། ཉམ་ཐག་དབུལ་པོ་གང་འདྲ་ཞིག་ཡིན་ནའང་འདྲ་མདོར་ན་སྐྱེ་བོ་ཐམས་ཅད་ཀྱིས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཐུབ། བསོད་སྙོམས་སློང་བ་འདིས་ང་རང་སྒེར་གྱི་ཆེ་མཐོང་ལ། ཆེ་མཐོང་ལ་དམའ་འབེབས་བྱེད་པ་ཞིག་གཏན་ནས་མ་ཡིན་པར། དེ་ལ་བརྟེན་ནས་སྐྱེ་བོ་ཐམས་ཅད་ལ་ཡོད་པའི་རང་བཞིན་ལྷན་སྐྱེས་ཀྱི་ཐོབ་ཐང་འདི་ངོས་འཛིན་བྱེད་པ་ཡིན། ཞེས་གསུངས་སོ། རྒྱལ་པོ་ཟས་གཙང་མ་ཧ་ལས་པའི་རྣམ་འགྱུར་དང་བཅས་གཞན་ཡང། ཏོག་ཙམ་བཏང་སྟེ་མཉེས་ཤིང། དེ་སྔོན་གཞོན་ནུ་དོན་གྲུབ་ཆོས་ཀྱི་སློབ་དཔོན་བླ་ན་མེད་པ་ཞིག་ཏུ་གྱུར་ཏེ། ཁོང་གི་མཛད་སྤྱོད་དང་ལེགས་ཚོགས་ཀྱི་ཡོན་ཏན་མཐའ་དག་འཛམ་གླིང་གི་ཁྱོན་ཡོངས་ལ་ཁྱབ་པར་གྱུར་ཏོ། ཞེས་སོགས་ལུང་བསྟན་གནང་བ་དག་དོན་ལ་གནས་ཤིང་བདེན་པར་འདུག་གོ་སྙམ་དུ་དགོངས་དེ་ནས་བཅོམ་ལྡན་འདས་ཀྱིས་ཡབ་རྒྱལ་པོའི་ཕྱག་ནས་འཇུས་ཏེ་ཕོ་བྲང་དུ་བྱོན་པར། ནཱ་ག་ས་མ་ལའང་ཁོང་གི་རྗེས་སུ་འབྲངས། ཕོ་བྲང་གི་ཞབས་ཕྱི་བ་ཞིག་གིས་དགེ་སློང་རྣམ་གཉིས་རྒྱལ་ཁང་དུ་བྱོན་འོང་བ་མཇལ་ཏེ། ཁོང་ཕེབས་སོང་ཞེས་བརྡ་ལན་བསྐྱལ་བར་བཙུན་མོ་སྐྱེ་རྒུའི་བདག་མོ་དང་གྲགས་འཛིན་མ་མཛེས་དགའ། སྐུ་ན་ཆུང་བའི་སྲས་སྒྲ་གཅན་འཛིན་བཅས་ཀྱིས་ཕོ་བྲང་གི་མདའ་ཡབ་འོག་ནས་རྒྱལ་པོ་ཟས་གཙང་མས། སངས་རྒྱས་བཅོམ་ལྡན་འདས་ལ་གུས་ཞབས་དང་བཅས། ཁོང་ཅག་ལྷན་གཅིག་ཕོ་བྲང་ཕྱོགས་སུ་བྱོན་འོང་བ་མཇལ། ཡབ་རྒྱལ་པོ་དང་བཅོམ་ལྡན་འདས་རྣམ་གཉིས་ཕོ་བྲང་གི་ཉེ་སར་སླེབས་པ་ན་གྲགས་འཛིན་མ་སྲས་སྒྲ་གཅན་འཛིན་གྱི་ཕྱོགས་སུ་འཁོར་ནས། སངས་རྒྱས་བཅོམ་ལྡན་འདས་ལ་མཛུབ་མོ་ཀེར་ཀེར་བསྟན་ཏེ། ངའི་སྙིང་ནས་བརྩེ་བའི་གཅེས་ཕྲུག། ཁྱེད་ཀྱིས་ལྟོས་དང་ཕོ་བྲང་སྒོ་ཆེན། སྒོ་ཆེན་ཁར་སླེབས་ལ་ཉེ་ཞིང། ཁྱེད་རང་གི་སྤོ་བོ་ལགས་ཀྱི་ཕྱག་ལ། འཇུས་ཏེ་བྱོན་པའི་དགེ་སྦྱོང་དེ་མཐོང་གི་འདུག་གམ་ཞེས་དྲིས་པར། སྲས་སྒྲ་གཅན་འཛིན་གྱིས་མཐོང་བའི་བརྡ་ལ་མགོ་བོ་གུག་ཙམ་བྱས་པར་གྲགས་འཛིན་མ་ན་རེ། གྲྭ་པ་དེ་ནི་ཁྱེད་ཀྱི་ཡབ་ཆེན་ཡིན་པས། ཁྱེད་རང་མར་བརྒྱུགས་ཏེ་ཁོང་ལ་འཚམས་འདྲི་ཞུས་ཤིག། ཁོང་ལ་ཕ་ཡིས་བུ་ལ། བརྒྱུད་སྤྲོད་གནང་རྒྱུའི་ཆེས་ཁྱད་དུ་འཕགས་པའི་ནོར་སྐལ་ཞིག་ཡོད་པ་དེའི་སྐོར་བཀའ་འདྲི་ཞུས་ཤིག་ཅེས་གསུངས། དེ་ནས་སྲས་སྒྲ་གཅན་འཛིན་འོག་ཤོད་དུ་བབས་ཏེ་རྒྱུག་ཕྱིན་པར། འཁྱུག་ཙམ་ལས་མ་འགོར་བར་ཕོ་བྲང་ཁྱམས་རའི་ནང་དུ་སླེབས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་ཕྱོགས་སུ་བརྒྱུགས་པ་ན། བཅོམ་ལྡན་འདས་ཀྱིས་དེ་མ་ཐག་ཁོང་གི་ཕྱོགས་སུ་རྒྱུག་འོང་བའི་བྱིས་པ་ལོ་ཆུང་འདི་རང་ཉིད་ཀྱི་སྲས་ཡིན་པ་མཁྱེན་པས་ཕྱག་གཉིས་བརྐྱངས་ཏེ་སྲས་ལ། འཐམ་འཁྱུད་ཅིག་གནང། སྲས་སྒྲ་གཅན་འཛིན་གྱིས་དབུགས་ཀྱང་རྔུབ་ཐུབ་ལ་མི་ཐུབ་པའི་ངང་དབུགས་ཧལ་བཞིན་དུ། བཀུར་འོས་དགེ་སྦྱོང་ལགས། ངའི་ཨ་མ་ལགས་ཀྱིས་གསུང་རྒྱུར་ཁྱེད་ཀྱིས་ང་ལ་བརྒྱུད་སྤྲོད་གནང་རྒྱུའི་ཤུལ་བཞག་གི་ནོར་སྐལ་སྐོར་ནས་བཀའ་འདྲི་ཞུས་ཤིག། ཅེས་གསུངས་བྱུང། འོ་ན་ཤུལ་བཞག་གི་དངོས་པོ་དེ་ཅི་ཞིག་རེད། དེ་ཁྱེད་ཀྱིས་ང་ལ་བསྟན་ན་འགྲིག་གམ་ཞེས་ཞུས། བཅོམ་ལྡན་འདས་ཀྱིས་སྲས་སྒྲ་གཅན་འཛིན་གྱི་མཁུར་ཚོས་ངོས་སུ་ཕྱག་གིས་བྱིལ་བྱིལ་གནང་བཞིན་ཞལ་འཛུམ་པ་དང་བཅས་སྨྲས་པ། ཡ་ཡ། ཁྱེད་ལ་སོ་སོའི་ནོར་སྐལ་སྐོར་ཤེས་འདོད་ཡོད་ན་སྐབས་དང་དུས་ལ་བབ་ཚེ་ངས་ཁྱེད་ལ་དེ་རྩིས་སྤྲོད་བྱེད་ཆོག། ཅེས་གསུངས། བཅོམ་ལྡན་འདས་ཀྱིས་ཡབ་རྒྱལ་པོའི་ཕྱག་ནས་འཇུས་ཤིང་ཕྱག་གཅིག་གིས་སྲས་སྒྲ་གཅན་འཛིན་གྱི་ལག་པ་ནས་འཇུས་ཏེ་ཁོང་རྣམ་པ་གསུམ་པོ་ཕོ་བྲང་དུ་བྱོན་པར། བཙུན་མོ་སྐྱེ་དགུའི་བདག་མོ་དང། གྲགས་འཛིན་མ། མཛེས་དགའ་བཅས། སྐས་འཛེགས་ནས་མར་བབས་ཏེ་ཡབ་རྒྱལ་པོ་དང། སངས་རྒྱས་བཅོམ་ལྡན་འདས། སྲས་སྒྲ་གཅན་འཛིན་བཅས་ཕོ་བྲང་གི་མེ་ཏོག་ལྡུམ་རའི་ནང་དུ་ཕེབས་པ་དང་མཇལ། དཔྱིད་དཔལ་བཞད་པའི་ཉི་གཞོན་གྱི་འོད་རླབས་ནི་ཅི་འདྲའི་དྲོ་སྐྱིད་ལྡན་པ་ཞིག་དང། གང་སར་རྣམ་པར་བཀྲ་བའི་མེ་ཏོག་ཡོངས་སུ་བཞད་ཅིང་བྱ་དང་བྱིའུའི་ཚོགས་ཀྱིས་ཀྱང་གྲེ་འགྱུར་གྱི་དབྱངས་སྙན་གླུ་རུ་ལེན་བཞིན་གདའ། དེ་ནས་སངས་རྒྱས་བཅོམ་ལྡན་འདས་དང་ཡབ་རྒྱལ་པོ་སྲས་སྒྲ་གཅན་འཛིན་བཅས་རྡོ་ཀ་མ་རུ་པའི་ཞབས་སྟེགས་སུ་བཞུགས་ཤིང་བཅོམ་ལྡན་འདས་ཀྱིས་ནཱ་ག་ས་མ་ལར། སར་བཞུགས་ཤིག་ཅེས་གསུངས། དུས་མཚུངས་སུ་བཙུན་མོ་སྐྱེ་དགུའི་བདག་མོ་དང་གྲགས་འཛིན་མ། མཛེས་དགའ་བཅས་ཀྱང་མེ་ཏོག་ལྡུམ་རའི་ནང་དུ་ཕེབས། དེ་ནས་དེ་མ་ཐག། སངས་རྒྱས་བཅོམ་ལྡན་འདས་ཞབས་སྟེགས་ལས་ཡར་བཞེངས་ཏེ་བུད་མེད་གསུམ་པོའི་ཕྱོགས་སུ་བྱོན། སྐྱེ་དགུའི་བདག་མོ་སྐུ་ཁམས་དྭངས་ཤིང་ཉམས་བཟང་བའི་རྣམ་པར་མངོན་ཞིང་སྨྱུག་ལྗང་གི་ཚོན་མདོག་ལྟ་བུའི། ས་རི་ལྗང་ཁུ་ཡིད་དུ་འོང་བ་ཞིག་གྱོན་ཡོད། གྲགས་འཛིན་མའང་ནམ་རྒྱུན་ལྟར་མཛེས་ཤིང་ཡིད་དུ་འོང་ནའང། གང་འཚམ་གྱིས་སྐྱ་རྐྱང་ཞིག་མངོན་ཡོད། མོས་ཁ་བའི་འདབ་མ་ལྟར་དཀར་བའི་ས་རི་ཞིག་གྱོན་ཡོད་ནའང། རིན་ཆེན་རྒྱན་ཆ་སོགས་གཅིག་ཀྱང་བཏགས་མེད། བཅོམ་ལྡན་འདས་ཀྱི་སྐུ་སྲིང། མཛེས་དགའ་དགུང་ལོ་བཅུ་དྲུག་ལ་སོན་ཡོད་ཅིང་གསེར་མདོག་གི་ས་རི་ཞིག་གྱོན་ཡོད་པ་དེས་མོའི་གནག་ཅིང་སྒོར་བའི་མིག་ཟུང་གི་འོད་སྣང་ཡང་མི་མངོན་པར་བྱས། དེ་ནས་བུད་མེད་གསུམ་པོས་བཅོམ་ལྡན་འདས་ལ་གུས་འདུད་དང་ལག་ཟུང་གིས་ཐལ་མོ་སྦྱར་ཏེ་འཚམས་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་ཀྱང་ཕྱག་ཟུང་ཐལ་མོ་སྦྱར་ཏེ་ཁོང་ཚོ་ལ། ཕྱིར་གུས་འདུད་དང་བཅས་ཡུམ་ཆེན་ལགས། གྲགས་འཛིན་མ་ཞེས་ཁོང་གཉིས་ཀྱི་མཚན་ནས་སོ་སོར་སྨྲས། སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ལྟར་མཚན་ནས་བོས་པས་ཁོང་གཉིས་ཀྱི་མིག་ཟུང་ནས་སྤྱན་ཆབ་དབང་མེད་དུ་ཤོར། དེ་ནས་བཅོམ་ལྡན་འདས་ཀྱིས་བཙུན་མོ་སྐྱེ་དགུའི་བདག་མོའི་ཕྱག་ནས་འཇུས་ཤིང། ཞབས་སྟེགས་སུ་བཞུགས་བཅུག་སྟེ་སྨྲས་པ། ངའི་གཅུང་པོ་དགའ་བོ་གང་དུ་ཡོད། ཅེས་བཀའ་འདྲི་གནང་བར་བཙུན་མོ་ན་རེ་ཁོང་ཕྱི་ལ་དམག་དོན་དྲག་རྩལ་སྦྱོང་དུ་ཕྱིན་སོང་ནའང་མགྱོགས་པོར་ལོག་འོང་གི་རེད། ཁྱེད་ཀྱིས་རང་གི་གཅུང་མོ་ངོ་ཤེས་སོང་ངམ། ཁྱེད་འདིར་མ་བཞུགས་པའི་རིང་མོ་ཧ་ཅང་ནར་སོན་ཡོད། ཁྱེད་ཀྱི་དགོངས་ན་དེ་འདྲ་མ་རེད་དམ། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་རང་ཉིད་ཀྱི་གཅུང་མོ་ལོ་བདུན་ལྷག་ལ། མ་བྱས་སྟབས། གཅུང་མོར་སྤྱན་གྱིས་ལྷུར་གཟིགས་ཏེ་སྨྲས་པ། མཛེས་དགའ། ད་ནི་ཁྱོད་བུ་མོ་སྨན་ཤར་ཞིག་ཏུ་གྱུར་འདུག་ཅེས་གསུངས། དེ་ནས་སངས་རྒྱས་བཅོམ་ལྡན་འདས་གྲགས་འཛིན་མའི་རྩར་བྱོན་ཏེ། ག་ལེར་མོའི་ཕྱག་ནས་འཇུས་པར། གྲགས་འཛིན་མར་སེམས་འགུལ་ཚད་མེད་ཐེབས་ཏེ། མོའི་ལག་པ་བཅོམ་ལྡན་འདས་ཀྱི་ཕྱག་ནས་འདར་སིག་བརྒྱབ། བཅོམ་ལྡན་འདས་ཀྱིས་མོ་རང་ཁྲིད་དེ། བཙུན་མོ་སྐྱེ་དགུའི་བདག་མོའི་འཁྲིས་སུ་སྡོད་བཅུག་རྗེས་ཁོ་རང། ཁོང་རང་ཉིད་བཞུགས་སའི་ཞབས་སྟེགས་སུ་བཞུགས་སོ། བཅོམ་ལྡན་འདས་ཕོ་བྲང་དུ་བྱོན་འོང་བའི་ལམ་བར་ནས་ཡབ་རྒྱལ་པོས་ཁོང་ལ་བཀའ་འདྲི་མང་དག་ཅིག་ཞུས་པ་ལས་གཞན་ད་ལྟའི་སྐབས་སུས་ཀྱང་གླེང་མོལ་མི་བྱེད་ལ་སྲས་སྒྲ་གཅན་འཛིན་གྱིས་ཀྱང་ཅི་ཡང་མི་གླེང་བར་བསྡད། དེ་ནས་བཅོམ་ལྡན་འདས་ཀྱིས་ཡབ་རྒྱལ་པོ་དང་བཙུན་མོ་སྐྱེ་དགུའི་བདག་མོ་གྲགས་འཛིན་མ་མཛེས་དགའ་བཅས་ལ་རིམ་གྱིས་ལན་གཅིག་གཟིགས་པར། ཐམས་ཅད་ཀྱི་ཞལ་རས་ལས་སླར་ཡང་ལྷན་འཛོམས་བྱུང་བའི་དགའ་སྐྱིད་ཀྱི་སྤྲོ་སྣང་ཞིག་མངོན་བཞིན་པ་གཟིགས། དེ་ལྟར་དུས་ཡུན་རིང་ཙམ་བར་ཁུ་སིམ་མེར་བཞུགས་རྗེས། བཅོམ་ལྡན་འདས་ཀྱིས་སྨྲས་པ། ཡབ་ཆེན་ལགས། སྔར་ཕྱིར་ལོག་ཡོང་ཡོད། ཡུམ་ཆེན་ལགས་སྔར་ཕྱིར་ལོག་ཡོང་ཡོད། གོ་པ། ལྟོས་དང། ང་ཁྱེད་ཀྱི་སར་ལོག་ཡོང་ཡོད། ཅེས་གསུངས་པས་བཙུན་མོ་དང། གྲགས་འཛིན་མ་ཉིད་སླར་ཡང་བཤུམས་ཏེ། དགའ་སྤྲོའི་སྤྱན་ཆབ་དབང་མེད་དུ་ཤོར་བར་བཅོམ་ལྡན་འདས་ཀྱིས་ཅི་ཡང་མ་གསུངས་པར་བཤུམས་དུ་བཅུག། དེ་ནས་བཅོམ་ལྡན་འདས་ཀྱིས་སྲས་སྒྲ་གཅན་འཛིན་ཁོང་གི་འཁྲིས་སུ་སྡོད་བཅུག་སྟེ་མཛའ་བརྩེའི་ཕྱག་གིས་ཁོའི་མགོར་བྱིལ་བྱིལ་གནང། བཙུན་མོ་སྐྱེ་དགུའི་བདག་མོས་ས་རིའི་ཟུར་སྣེ་ཞིག་གིས་མོ་རང་གི་སྤྱན་ཆབ་ཕྱིས་ཏེ། བཅོམ་ལྡན་འདས་ལ་འཛུམ་གྱིས་ལྟ་ཞིང་ཞུས་པ། ཁྱེད་ཕྱོགས་ཐོན་གནང་ནས་ད་བར་ལོ་ངོ་བདུན་ལྷག་ཕྱིན་སོང། འོ་ན་ཁྱེད་ཀྱིས་གྲགས་འཛིན་མ་ཅི་འདྲའི་སྙིང་སྟོབས་ལྡན་ཞིང། ཕྱི་ཐག་རིང་བ་ཞིག་ཡིན་པ་མཁྱེན་གྱི་ཡོད་དམ། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ངས་སྔ་མོ་ནས་གྲགས་འཛིན་མའི་སྙིང་སྟོབས་དང་སྤོབས་པ་གསལ་བོར་ཤེས་ཀྱི་ཡོད། ཡུམ་ཆེན་ལགས། ཁྱེད་དང་གྲགས་འཛིན་མ་གཉིས། ཆེས་སྙིང་སྟོབས་ལྡན་པའི་བུད་མེད་གཉིས་ཡིན་པ། ངས་ལོས་ཤེས། དེ་ཡང་ཁྱེད་གཉིས་ཀྱིས་སོ་སོའི་སྐུ་ཟླ་ལ་གོ་རྟོགས་སྤྲད་པ་དང། རྒྱབ་སྐྱོར་གནང་བ། ཙམ་མ་ཡིན་པར་ཁྱེད་གཉིས་ཀྱི་ཆོད་སེམས་དང་སྙིང་སྟོབས་ནི་སྐྱེ་བོ་ཀུན་གྱིས་བསྔགས་ཤིང་མིག་དཔེར་འོས་པ་ཞིག་ཡིན། ངའི་མི་ཚེའི་ནང་ཁྱེད་གཉིས་དང་འཕྲད་པ་འདི་ནི་ཅི་འདྲའི་བསོད་ནམས་བསགས་པ་ཞིག་རེད་ཨང། ཁྱེད་གཉིས་ཀྱིས་ངའི་བསྒྲུབ་བྱའི་ལས་དོན་འདི་ཧ་ཅང་གི་ལས་སླ་བོ་བཟོས་གནང་སོང། ཞེས་གསུངས། གྲགས་འཛིན་མས། འཛུམ་ཙམ་གནང་བ་ལས་བཀའ་མོལ་གང་ཡང་མ་གནང། དེ་ཙ་ན་ཡབ་རྒྱལ་པོས་ཞུས་པ། ཁྱེད་ཀྱིས་ཐར་པའི་གོ་འཕང་འཚོལ་ཕྱིར་ལུས་ཀྱི་དཀའ་ཐུབ་བསྟེན་པའི་སྐོར་ང་ལ་སྙིང་བསྡུས་ཤིག་གསུངས་སོང། གསུངས་སོང་ཡང་གྲགས་འཛིན་མ་དང་ཁོང་ཚོའི་ཆེད་དུ་ཁྱེད་ཀྱིས་ཡང་ཡང་བསྐྱར་ང་ལ་ད་གིན་གང་ཞིག་གསུངས་པ་རྣམས། བསྐྱར་ཟློས་ཤིག་གནང་རྗེས་མུ་མཐུད་བྱུང་བ་དེའི་འཕྲོ་ནས་གསུང་བར་ཞུ་ཞེས་ཞུས། སངས་རྒྱས་བཅོམ་ལྡན་འདས་ཀྱིས་དེར་དེར་ཡོད་ཚོ་ལ། ཁོང་གིས་ལོ་ངོ་དུ་མའི་རིང་ཐར་ལམ་འཚོལ་ཞིབ་གནང་བའི་སྐོར་ལས་བརྩམས་ཏེ་རྣམ་ཐར་མདོར་བསྡུས་ཤིག་གསུངས་ཤིང། རི་ངོགས་ཤིག་ནས་རྒྱལ་པོ་གཟུགས་ཅན་སྙིང་པོར་མཇལ་བའི་སྐོར་དང། ལྟེང་རྒྱས་གྲོང་གསེབ་གྱི་དབུལ་ཕོངས་ཀྱི་ཕྲུ་གུ་ཚོའི་སྐོར་སོགས་གསུངས། དེ་བཞིན་ཁོང་དང་ལྷན་དུ་དཀའ་ཐུབ་བསྟེན་པའི་གྲོགས་པོ་ལྔ་བོའི་སྐོར་ཡང་གསུངས་ཤིང་ཕྱིས་སུ་དགེ་འདུན་པའི་ཚོགས་ཀྱི་ཚོགས་རྒྱལ་པོའི་ཁབ་ཏུ་གདན་འདྲེན་གྱི་སྣེ་ལེན་གཟབ་རྒྱས་ཞུས་པའི་སྐོར་སོགས་གསུངས་པར་ཐ་ན་སྲས་སྒྲ་གཅན་འཛིན་གྱིས་ཀྱང་གཡོ་འགུལ་ཙམ་ཡང་མི་བྱེད་པར་ཚང་མས་ཡིད་གཟབ་ཀྱིས་ཉན། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཚངས་པའི་དབྱངས་ནི་བྱམས་བརྩེ་དང་སྤྲོ་སྣང་གི་རང་བཞིན་དུ་གནས་པས། ཁོང་གིས་ངེས་བཞིན་དུ་བས་མཐའ་ལ་བརྟེན་པའམ་དཀའ་ཐུབ་སྤྱད་པའི་སྐབས་ཀྱི་མཛད་པ་རྣམ་ཐར་སོགས་རྒྱས་བཤད་མེད་པར་ཚིག་ཉུང་ངུའི་སྒོ་ནས་གསུངས་པ་སོགས་རང་ཉིད་ལ་ཆེས་སེམས་ཐག་ཉེ་བའི་སྐྱེ་བོ་དེ་རྣམས་ཀྱི་རྒྱུད་ལ་བྱང་ཆུབ་ཀྱི་ས་བོན་འདེབས་པར་ཕན་རླབས་ཆེ་བའི་བརྗོད་ཚིག་དག་བཀོལ་སྤྱོད་གནང། དེ་ཙམ་ན། ཞལ་ཏ་མ་ཞིག་མེ་ཏོག་ལྡུམ་རའི་ནང་བཅར་ཏེ་བཙུན་མོ་སྐྱེ་དགུའི་བདག་མོའི་སྙན་དུ་གང་ཞིག་ཤུབ་བུར་ཞུས་པར། བཙུན་མོས་ཀྱང་ཞལ་ཏ་མ་དེར་ཤབ་ཤུབ་ཀྱིས་ཞུ་ལན་གནང། ཡུད་ཙམ་སོང་རྗེས་ཞལ་ཏ་མ་དེས་ཉིན་གུང་གསོལ་ཚིགས་ཀྱི་ཆེད་དུ་མེ་ཏོག་ལྡུམ་རའི་ནང་གསོལ་ཅོག་བསྒྲིགས་ཏེ་གྲ་སྒྲིག་ཞུས་ཤིང་གསོལ་ཅོག་ཏུ་ཞལ་ལག་བསྒྲིགས་ཤོམ་ཟིན་མཚམས། གཅུང་དགའ་བོ་འབྱོར་སོང་བས་བཅོམ་ལྡན་འདས་ཀྱིས་ཁོང་ལ་ཐུགས་དགྱེས་ཚོར་ཆེན་པོས་འཚམས་འདྲི་གནང་སྟེ་སྨྲས་པ། དགའ་བོ། ཉེ་སྔོན་ང་ཕོ་བྲང་ནས་ཐོན་ཁར་ཁྱེད་དགུང་ལོ་བཅོ་ལྔ་ཙམ་ཡིན། ད་ནི་ཁྱེད་ལང་ཚོ་དར་ལ་བབས་པའི་ཕོ་གསར་ཞིག་ཏུ་གྱུར་འདུག་ཅེས་གསུངས་པར་གཅུང་དགའ་བོས་འཛུམ་དམུལ་དམུལ་བྱེད་པར། བཙུན་མོ་སྐྱེ་དགུའི་བདག་མོས་ཁོང་ལ་བཀའ་བཀྱོན་གནང་སྟེ། དགའ་བོ། ཁྱེད་ཀྱིས་རང་གི་གཅེན་པོར་ཚུལ་མཐུན་གྱི་སྒོ་ནས་འཚམས་འདྲི་ཞུས་ཤིག། ཁོང་ད་ཆ་རབ་ཏུ་བྱུང་བ་ཞིག་ཡིན་པས་ཁྱེད་ཀྱིས་ཁོང་ལ་ལག་གཉིས་ཐལ་མོ་སྦྱར་ཏེ་མགོ་བོ་དུད་ནས་གུས་ཞབས་ཞུས་ཤིག་ཅེས་གསུངས། དེ་ནས་གཅུང་དགའ་བོས་སངས་རྒྱས་བཅོམ་ལྡན་འདས་དྲུང་མགོ་བོ་དུད་ནས་གུས་ཞབས་ཞུས་པར་བཅོམ་ལྡན་འདས་ཀྱིས་ཀྱང་ཁོང་གི་གཅུང་པོ་ལ་ཕར་དེ་ལྟར་མཛད། དེ་ནས་ཁོང་ཚོ་ཚང་མ་གསོལ་ལྕོག་ཡོད་སར་བྱོན་པ་ན། བཅོམ་ལྡན་འདས་ཀྱིས་ན་ག་ས་མ་ལ་ཁོང་གི་འཁྲིས་སུ་སྡོད་དུ་བཅུག། སྐབས་དེར་ཞལ་ཏ་མ་ཞིག་གིས་ཁོང་ཚོའི་ཕྱག་འཁྲུད་བྱེད་ཀྱི་ཁྲུས་ཆབ་ཁྱེར་འོང། ཡབ་རྒྱལ་པོས་སངས་རྒྱས་བཅོམ་ལྡན་འདས་ལ་ཞུས་པ། ཁྱེད་ཀྱི་ལྷུང་བཟེད་དུ་ཟས་སྣ་ཅི་ཞིག་རག་སོང་ཞེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ངས་ཞོག་ཁོག་རྐང་གཅིག་རག་སོང་ནའང་ངས་ཤེས་ཚོད་ལ་ན་ག་ས་མ་ལར། ཕལ་ཆེར་གང་ཡང་རག་ཡོད་ཚོད་མེད་ཅེས་གསུངས། དེ་ནས་ཡབ་རྒྱལ་པོ་ཡར་བཞེངས་ཏེ་ང་ཚོས་ཁྱེད་གཉིས་ལ་གསོལ་ཚིགས་དེའི་སྟེང་གི་ཞལ་ལག་རྣམས་ཕུལ་ཆོག་པ་གྱིས་ཞེས་ཞུས། གྲགས་འཛིན་མས་སྡེར་མ་གཉིས་ཁྱེར་ཡོང་བར་ཡབ་རྒྱལ་པོས་སྡེར་མ་དེ་ཁོང་རྣམ་གཉིས་ཀྱི་ཕྱག་ཏུ་ཕུལ་བས། སྡེར་མའི་ནང་དྲི་ཞིམ་ལྡན་པའི་འབྲས་མཆོག་བླུགས་ཤིང་ཁོང་རྣམ་གཉིས་ཀྱི་ལྷུང་བཟེད་ནང་ཁུ་ལྡན། ཚོད་མ་བླུགས། སངས་རྒྱས་བཅོམ་ལྡན་འདས་དང་ནཱ་ག་ས་མ་ལ་རྣམ་གཉིས་ཀྱིས་དྲན་ཤེས་བསྟེན་བཞིན་ཁུ་སིམ་མེར་གུང་ཚིགས་བཞེས་པར་དེར་ཡོད་ཚང་མས་ཁོང་གཉིས་ལ་དཔེར་བལྟས་ཏེ་ཁུ་སིམ་མེར་བཞེས། དེ་དུས་མེ་ཏོག་ལྡུམ་རར་གནས་པའི་བྱིའུ་ཚོགས་ཀྱིས་ནི་མུ་མཐུད་གྲེ་འགྱུར་གྱི་གླུ་གཞས་དབྱངས་སུ་གྱེར་བཞིན་གདའ། ཁོང་རྣམ་པས་གུང་ཚིགས་བཞེས་གྲུབ་པ་ན། བཙུན་མོ་སྐྱེ་དགུའི་བདག་མོས་ཡབ་རྒྱལ་པོ་དང་སངས་རྒྱས་བཅོམ་ལྡན་འདས་རྣམ་གཉིས་སླར་ཡང། རྡོ་ཀ་མ་རུ་པའི་ཞབས་སྟེགས་སུ་བཞུགས་པར་གདན་འདྲེན་ཞུས། དེ་ཙམ་ན་ཞལ་ཏ་བ་ཞིག་གིས་ཚ་ལུ་མ་སྡེར་མ་གང་ཁྱེར་ཡོང་སྟེ་ཁོ་ཚོའི་མདུན་དུ་བཞག་ནའང་ཚ་ལུ་མ་བཞེས་མཁན་ནི་སྲས་སྒྲ་གཅན་འཛིན་གཅིག་པུ་རེད། བཅོམ་ལྡན་འདས་ཀྱིས་ཁོང་གིས་གང་ཞིག་མངོན་དུ་བྱས་པའི་ཉམས་རྟོགས་རྣམས་ཞིབ་རྒྱས་ཀྱིས་གསུངས་པར་དེར་ཡོད་ཚང་མས་སེམས་རྩེ་གཅིག་ཏུ་གཏད་དེ་ཉན་ཞིང་བཙུན་མོ་སྐྱེ་དགུའི་བདག་མོས་བཀའ་འདྲི་མང་པོ་ཞུས། བཀའ་འདྲི་མང་པོ། དགོངས་དག་བཀའ་འདྲི་མང་ཞུས་ཞུས་སོ། ཡབ་རྒྱལ་པོས་འོད་མའི་ཚལ་དུ་ཡོད་པའི་བཅོམ་ལྡན་འདས་ཀྱི་བཞུགས་ཤག་ཆུང་ངུ་དེའི་སྐོར་གསན་མ་ཐག། ཁོང་གིས་ཀྱང་ཤིང་ནྱ་གྲོ་དྷའི་ཚལ་དུ་བཅོམ་ལྡན་འདས་ལ་དེ་དང་གཅིག་མཚུངས་ཀྱི་གྲྭ་ཤག་ཆུང་ངུ་ཞིག་བསྐྲུན་རྒྱུའི་ཐུགས་ཐག་བཅད། དེ་ནས་ཡབ་རྒྱལ་པོས་རང་ཉིད་ཀྱི་ཐུགས་རེ། ཐུགས་རེ་དེ་ཁོང་ཚོར། བྱང་ཆུབ་ཀྱི་ལམ་སྟོན་ཕྱིར་ཟླ་ཤས་རིང་བཅོམ་ལྡན་འདས་ཤིང་ནྱ་གྲོ་དྷའི་ཚལ་དུ་བཞུགས་རྒྱུའི་གསོལ་འདེབས་ཞུས་པར། བཙུན་མོ་སྐྱེ། བཙུན་མོ་སྐྱེ་དགུའི་བདག་མོ་དང་གྲགས་འཛིན་མ་གཅུང་དགའ་བོ་མཛེས་དགའ་སོགས་ཐམས་ཅད་ཀྱིས་ཡབ་རྒྱལ་པོའི་དགོངས་འཆར་ལ་དགའ་བསུའི་རྒྱབ་སྐྱོར་ཞུས། མཚམས་ཤིག་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ནི་ངེད་གཉིས་ནྱ་གྲོ་དྷའི་ཚལ་དུ་དགེ་སློང་ཚོའི་སར་བྱོན་རྒྱུའི་དུས་ལ་སླེབས་འདུག་ཅེས་གསུངས་པར། ཡབ་རྒྱལ་པོ་ཡར་བཞེངས་ཏེ་ཞུས་པ། ངས་ཀྱང། དབུས་འགྱུར་འཆང་གི་རྒྱལ་པོས་ཇི་ལྟར་བསྒྲུབས་པ་བཞིན་ཉིན་ཞིག། ཁྱེད་དང་ཁྱེད་ཀྱི་འཁོར་དགེ་སློང་རྣམས་གུང་ཚིགས་སུ་གདན་འདྲེན་ཞུ་འདོད་འདུག་དེ་དུས་ངས་ཕོ་བྲང་ནང་ཕོ་བྲང་གི་ནང་མི་ཡོངས་དང། ནང་མི་ཡོངས་དང་གཞུང་གི་ལས་བྱེད་མི་སྣ་དག་ཀྱང་མགྲོན་འབོད་བྱེད་རྒྱུ་ཡིན། དེ་ལྟར་བྱས་ཚེ་ཁོང་ཚོར་ཡང་ཁོང་ཚོར་ཡང་ཉིད་ཀྱིས་གསུངས་པའི་བྱང་ཆུབ་ལམ་གྱི་སྐོར་ལ་ཉན་རྒྱུའི་སྐལ་བ་ལྡན། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ་ཁྱེད་ཀྱི་མགྲོན་འབོད་འདི་ངས་ཡིད་སྤྲོ་བའི་ངང་ནས་དང་ལེན་ཞུ། ཞེས་གསུངས་སོ། དེ་ནས་ཁོང་ཚོས་ལྷན་འཛོམས་དེའི་ཆེད་ཉིན་བདུན་གྱི་རིང་གྲ་སྒྲིག་ཞུས། གྲགས་འཛིན་མས་སངས་རྒྱས་བཅོམ་ལྡན་འདས་དང་འཆར་ཀ་གཉིས། མོ་འཆར་ཀ་གཉིས། མོ་རང་སྐུ་སྒེར་གྱི་གུང་ཚིགས་ཤིག་ཏུ། ཤར་ངོས་ཀྱི་ཕོ་བྲང་ནང་གདན་འདྲེན་ཞུ་འཆར་ཡོད་པའི་ཐུགས་འདུན་ཞུས་པར་བཅོམ་ལྡན་འདས་ཀྱིས་གདན་ཞུ་དེ་ལ་ཞལ་བཞེས། གནང་སོང་ནའང་ཡབ་རྒྱལ་པོའི་གདན་ཞུའི་གསོལ་སྟོན་གྲུབ་རྗེས་ཉིན་ཤས་རྗེས་གྲ་སྒྲིག་བྱས་ན་འཚམ་པའི་དགོངས་ཚུལ་གནང། ཡབ་རྒྱལ་པོས་སངས་རྒྱས་བཅོམ་ལྡན་འདས་དང་ནཱ་ག་ས་མ་ལ་གཉིས་ཕྱིར། ནྱ་གྲོ་དྷ། ནྱ་གྲོ་དྷའི་ཚལ་དུ་ཕེབས་སྐྱེལ་ཞུ་ཕྱིར། ཤིང་རྟ་འཁོར་ལོ་གྲ་སྒྲིག་གྱིས་ཞེས་བཀའ། ཕེབས་ནའང་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་བཞེས་མ་གནང་བར་ཞབས་ཐང་ལ་བྱོན་ན་དགེ་མཚན་ཆེ་བའི་སྐོར་ནས་འགྲེལ་བཤད་གནང། དེ་ནས་ནང་མི་ཚང་མ་དགེ་སློང་རྣམ་གཉིས་དང་ལྷན་ཕོ་བྲང་གི་རྒྱལ་སྒོའི་བར་ཡོང་སྟེ་ཁོང་ཚོ་ཚང་མས་གུས་ཞབས་ཚད་མེད་དང་བཅས་ལག་ཟུང་ཐལ་མོ་སྦྱར་ནས་ཁོང་རྣམ་གཉིས་ཕེབས་སྐྱེལ་ཞུས་སོ། ལགས་སོ། ལེའུ་སུམ་ཅུ་སོ་བཞི་འདི་ནས་གྲུབ་སོང།